གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་བལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་འཇུག་པའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ང་ཚོའི་ལས་རིམ་དེའི་ནང་དེ་གའི་ལས་བྱེད་ཚེ་རིང་སྐྱིད་ལགས་ལྷན་དུ་ལྔ་བཅུ་ང་གྲངས་དང་རིག་གནས་གསར་བརྗེའི་སྐབས་ཁོང་གི་ཕ་ཡུལ་མདོ་སྨད་ཨ་མཆོག་ཁུལ་དུ་བྱུང་བའི་གནས་ཚུལ་གྱི་སྐོར་ལ་བགྲོ་གླེང་ཞུ་གི་ཡིན། ཐ་ན་སོ་སོའི་པཱ་ལགས་དེ་ཚོ་བསད་ཡོད་ན་ཡང་སོ་སོ་འགྲོ་བྱས་རོ་དེ་ཚོ་བཙལ་བྱས་ཨ་ནས་སོ་སོ་ནང་ལ་ཁུར་ཡོང་དགོས་ཡ། ངའི་པཱ་ལགས་གི་པཱ་ལགས་གི་མི་རབས་གཅིག་པོ་ར་དེ་ང་ཚོ་ཨ་མཆོག་ལ་ཞེ་དྲག་མཐོང་ཡ་མི་འདུག་ཚེ་རིང་སྐྱིད་ལགས་ནི་བོད་དེ་རྒྱ་ནག་གིས་བཙན་བཟུང་བྱས་པའི་རྗེས་ཀྱི་མི་རབས་གསུམ་པའི་མི་ཐོག་ཞིག་ཡིན་པས་ཆུང་དུས་ནས་རྒྱ་ནག་གིས་དབང་བཟུང་བྱས་ཟིན་པའི་བོད་ཀྱི་མདོ་སྨད་ཨ་མཆོག་ཡུལ་ཚོའི་ནང་དུ་འཚར་ལོངས་བྱས་པའི་སྐབས་སུ་རྒྱ་ནག་གཞུང་གི་སློབ་གྲྭའི་ནང་གུང་ཁྲན་ཏང་བཀའ་དྲིན་ཆེན་པོ་ཡིན་པའི་སློབ་གསོ་དང་ཁྱིམ་ཚང་གི་ནང་རྒན་རྒོན་ཚོས་དངོས་ཡོད་ཀྱི་གནས་ཚུལ་གླེང་བ་གཉིས་མཐུན་གྱི་མེད་པའི་ཚོར་སྣང་ཆེན་པོ་ཞིག་བྱུང་ཡོད་པ་རེད། ཆུང་ཆུང་ཡིན་ན་ཡང་སོ་སོའི་ཕ་མ་དང་ས་ཆ་དེ་ལྔ་བཅུ་ང་བརྒྱད་དང་ད་ལྔ་བཅུ་ང་གྲངས་ཀྱི་ནང་ལ་རྒྱ་མི་གི་བཅིངས་འགྲོལ་དམག་མིའི་མཉམ་དུ་འཐབ་འཛིང་མང་པོ་བྱས་བྱས་དཀའ་སྡུག་མང་པོ་མྱངས་མྱོང་མཁན་གྱི་ས་ཆ་གཅིག་གི་ངོས་ནས་ད་རྒན་རྒོན་དེ་ཚོ་ག་དུས་ན་ཡང་སྔོན་མ་གི་ཉམས་མྱོང་དང་ཕྱིར་དྲན་དང་དེ་ཚོ་བཤད་ཡ་དེ་གོམས་གཤིས་འདྲ་བོ་ཆགས་བྱས་ང་ཚོ་ཧ་ལས་བ་མང་པོ་གོ་མྱོང་ཡོད་རེད་བ་ད་ང་ཚོ་གི་དཀའ་ངལ་གཅིག་ག་རེ་རེད་ལབ་ན་ང་ཚོ་ཕྱོགས་གཅིག་ནས་སློབ་གྲྭ་འགྲོ་དགོས་བ་རེད་བ་རྒྱ་མི་གི་སློབ་གྲྭ་འགྲོ་དུས་སྐབས་ལ་སློབ་གྲྭ་གི་ནང་ལ། དམག་མི་དེ་ཚོ་ད་ད་ལྟ་བཅིངས་འགྲོལ་དམག་མི་ལབ་དགོས་རེད་བ་དེ་གུང་ཁྲན་ཏང་གི་དམག་དེ་ཚོ་ཡག་པོ་ཡོད་རྒྱུ་ད་ཅིག་ཞུའོ་ཐ་ན་སློབ་ཚན་གྱི་ནང་གི་དཔའ་བོ་ཚང་མ་ཡང་དམག་མི་དེ་ཚོ་ཡིན་པ་དེ་འདྲའི་མང་པོ་བྲིས་པ་རེད་བ་ང་ཚོའི་ཡིན་གྱི་རེད་ང་ཚོའི་སེམས་གྱི་ནང་ལ་དམག་མི་དེ་ཚོ་ད་ཧ་ལམ་བྱས་ན་ང་ཚོ་བོད་ཡོང་བྱས་སྐྱོབ་བཏང་ཡ་འདྲ་བོ་དེ་འདྲའི་མང་པོ་ཡོད་བ་རེད། དེ་ནས་ནང་ལ་འགྲོ་ན་ནི་དམག་མི་དེ་ཚོའི་མཉམ་དུ་བོད་པ་གི་ངོ་རྒོལ་བྱེད་རྒྱུ་མི་མང་པོ་ཤི་རྒྱུ་དེ་འདྲའི་སྐོར་མང་པོ་བཤད་དེའི་སྐབས་ལ་ང་ཚོ་ཆུང་ཆུང་ཡིན་དུས་སེམས་གྱི་ནང་ལ་འགལ་ཟླ་འདྲ་བོ་ཡོད་བ། འཐོམས་བསྡད་རྒྱུ་འདྲ་བོ་ཡོད་ཨ་ད་སློབ་གྲྭ་ནང་ན་ནི་འདི་དཔའ་བོ་དམག་མི་དེ་ཚོ་འདི་འདྲ་དཔེ་ཡིད་འགུལ་ཐེབས་ཡག་གི་སྒྲུང་འདི་འདྲ་མང་པོ་འདུག་ནང་ལ་ནི་ཕ་མ་དེ་ཚོ་གི་བཤད་ན་ནི་འདི་འདྲ་འདི་འདྲ་རེད་འདུག་བསམ་ཡ་རྒན་རྒོན་དེ་ཚོ་བཤད་ན་འདི་འདྲ་རེད་འདུག་བསམ་ཡ་དེ་འདྲ་གི་བསམ་བློ་མང་པོ་འཁོར་མྱོང་ཡོད། ང་བོད་ལ་ཡོད་དུས་སྐབས་ལ་ཕ་མ་དེ་ཚོ་དེ་འདྲ་བཤད་དུས་སྐབས་དེ་ལ་དེ་ང་དང་ཐག་རིང་པོ་རིང་པོ་གི་ལོ་རྒྱུས་ཡོད་ཨ་ད་ལྷ་སྒྲུང་ནང་བཞིན་གྱི་ཐག་རིང་པོ་གི་སྒྲུང་གཅིག་རེད་བསམ་ཡ་མ་བྱེད། ང་དང་ཧ་ལས་བ་གི་ཉེ་བོ་ཡོད་རྒྱུ་གི་སྒྲུང་གཅིག་རེད་བསམ་ཡག་གི་ཚོར་བ་དེ་ཆེན་པོ་མི་འདུག་ད་བོད་ནང་ལ་ཡོད་དུས་ཕྱོགས་གཅིག་ནས་སློབ་གྲྭ་འགྲོ་དགོས་རེད་ཕྱོགས་གཅིག་ནས་བསམ་བློ་ད་གཅིག་རེད་དངོས་གནས་དྲང་གནས་གི་འཚར་ལོངས་བྱས་ཡོད་བ་མ་རེད་བ་དེ་ཡིན་དུས་སོ་སོ་རང་རྐྱ་ཐུབ་པ་གི་བསམ་བློ་གཏོང་ཡག་གི་དུས་ཚོད་དེ་འདྲས་སླེབས་ཡོད་བ་མ་རེད་དེ་ཡིན་དུས་ཡག་པོ་གཅིག་ཤེས་མི་འདུག་དེ་ད་ད་ལྟ་ཕར་བསམ་བློ་བཏང་དུས་སྐབས་ལ། ད་ང་ཚོའི་ཕ་མ་དེ་ཚོ་དང་ཁོ་ཚོའི་ཕ་མ་དེ་ཚོ་དང་དེ་ཚོ་ཚང་མ་དང་རྒྱ་མི་གི་དམག་མི་དང་མཉམ་དུ་འཐབ་འཛིང་བྱས་ནས་དཀའ་ངལ་མང་པོ་འཕྲད་ཡོད་རྒྱུ་ཐ་ན་སོ་སོའི་པཱ་ལགས་དེ་ཚོ་བསད་ཡོད་ན་ཡང་སོ་སོའི་འགྲོ་བྱས་རོ་དེ་ཚོ་གང་ཡིན་མེད་མི་མང་པོ་གི་གྲས་ཀྱི་འཚོལ་བྱས་ཨ་ནི་སོ་སོའི་ནང་ལ་ཁུར་ཡོང་དགོས་ཡ་དེ་འདྲའི་གི་སྒྲུང་དེ་ཚོ་ཁོ་ཚོ་ཕ་མ་དེ་ཚོ་ལ་མཚོན་ན་ཧ་ལས་བ་གི་མྱངས་ཡོད་རྒྱུ་དེ་འདྲ་རེད་འདུག་ད་རྒྱ་གར་ལ་ཡོང་ནས་གཞི་ནས་ཨ་ནི་སོ་སོའི་གི་ཕ་མ་དེ་ཚོ་བཤད་རྒྱུ་གི་སྒྲུང་དེ་ཚོ་སོ་སོའི་གི་ཤ་ཁྲག་སོ་སོ་གི་ལོ་རྒྱུས་སོ་སོ་གི་མི་རིགས་དང་འབྲེལ་བ་ཡོད་རྒྱུ། ཚོར་བ་ཞིག་ཆེ་རུ་འགྲོ་རྒྱུ་དེ་འདྲས་རེད། རེད། དཔེར་ན་ང་ཚོ་ཆ་བཞག་པ་ཡིན་ན་བོད་ནང་ལོགས་བསྡད་དུས་དངོས་གནས་ཁྱེད་རང་གསུངས་ནང་བཞིན་ང་ཚོ་དཔེ་དེ་ཕྲུ་གུ་རེད་གཅིག་ནས་ཨ་ནེ་གཉིས་ནས་མི་ཚང་མ་ཞེད་སྣང་གིས་བཤད་ཕོད་གི་མ་རེད་པ། དེ་འདྲས་བྱས་བྱས་སྟབས་གནས་ཚུལ་མང་པོ་གཅིག་ཕྱིས་སུ་གཞི་ནས་གོ་བ་རེད། ཨ་ནེ་ཁྱེད་རང་མཚོན་པ་ཡིན་ན་ཁྱེད་རང་ནང་མི་ནང་ལོགས་ལ་དཀའ་ངལ་ག་རེ་ག་རེ་བྱུང་ཡོད་པ་གོ་ཐོས་བྱུང་ཡོད། ང་ཚོའི་ཕ་ཡུལ་གྱི་མི་དེ་ཚོ་གི་ལྔ་བཅུ་ང་བརྒྱད་དང་དེའི་སྔོན་གྱི་ལོ་ཟླ་དེའི་ནང་ལ་དཀའ་ངལ་འཕྲད་རྒྱུ་ཡོད་རེད་བ། ད་ལྔ་བཅུ་ང་བརྒྱད་ལོ་ལ་ད་མཐའ་མ་མི་དེ་ཚོ་ཚང་མ་བསད་ཚར་བསད་དགོས་ཡ་བསད་གཏུབ་དགོས་ཡ་གཏུབ་ད་བཙོན་ཁང་ལ་བཅུག་ཡ་བཙོན་ཁང་ལ་བཅུག་བྱས་ད་ངའི་ཕ་མ་གཙོ་བྱས་རྒྱུ་ང་ཚོའི་གྲོང་པ་གྱི་མི་དེ་ཚོ་ག་དུས་ན་ང་བརྒྱད་ལོ་ལ་ད་འདི་འདྲ་འདི་འདྲ་བྱས་སོང་ང་བརྒྱད་ལོ་ལ་འདི་འདྲ་བྱས་སོང་ལབ་ཀི་རེད་མ་བྱས། ང་དགུ་ལོ་ལ་དེ་བཤད་གི་མ་རེད། ཨ་མཆོག་ནས་ལྔ་བཅུ་ང་གྲངས་ལྔ་བཅུ་ཐམ་པ་ལྔ་བཅུ་ང་གསུམ་ལྔ་བཅུ་ང་དྲུག་ལྔ་བཅུ་ང་བདུན་ལྔ་བཅུ་ང་བརྒྱད་དེ་འདྲ་ལོ་ལྔ་དྲུག་དེ་འདྲ་གཅིག་ལ་ད་ཨ་མཆོག་གི་དམངས་ཁྲོད་ཀྱི་མི་མང་དམག་བོད་པ་གི་དམག་ཡོད་ར་བ་དེ་མང་པོ་གིས་ཨ་ནི་དམར་དམག་མཉམ་དུ་ད་འཐབ་རྩོད་འཐབ་འཁྲུག་ཧ་ལས་བ་མང་པོ་བྱས་ཡོད་ར་རེད། དེའི་བརྒྱུད་རིམ་གྱི་ཁྲོད་ནས་མི་ཧ་ལས་བ་མང་པོ་བསད་ཡོད་བ་རེད། དེ་ནས་ང་དང་ཁ་ཐུག་འབྲེལ་བ་ཡོད་རྒྱུ་དེ་དག་ང་ཚོའི་ཨ་མཆོག་ཀྱི་རྒྱ་རྒོལ་དམག་འཐབ་དེའི་ཁྲོད་ཀྱི་དམག་མི་གྱི་སྣེ་ཁྲིད་མཁན་མཐའ་མ་དེ་ལ་ད་རྒྱ་མི་ལ་མགོ་མ་བཏགས་བ་བྱས་རང་སྲོག་གཅོད་མཁན་ཨ་མཆོག་སྤྱི་བ་བསྟན་པ་ཡར་སྐོར་ཟེར་བ་དེ་ད་ང་ཚོའི་ནང་མི་ཆགས་བསྡད་བ་རེད་ངའི་པཱ་ལགས་དང་ཁོ་ཚོ་གིས་ཁོའི་བཤད་དུས་སྐབས་ལ་ཀ་དེ་ན་ང་ཚོ་ཨ་ཁུ་ལབ་ཀི་རེད། ད་ཨ་ཁུ་ལབ་དུས་སྐབས་ལ་ཁྱིམ་ཚང་གཅིག་གི་ཨ་ཁུ་དང་དེ་རེད་བ་ད་ཁོང་ངའི་མ་རྩ་གི་ཕྱོགས་ནས་ཡ་ཐོག་གཉིས་པོ་ཆགས་གི་ཡོད་བ་རེད། ཧ་རྩ་གི་ཕ་རྩ་གི་ཆ་ནས་བཤད་ན་ཡ་ཁྱིམ་བགོས་ཡ་ང་ཚོའི་ཕ་ཡུལ་ནས་ཁྱིམ་བགོས་ཡ་ལབ་རེད་ཁྱིམ་བགོས་ཡ་ལབ་ན་ཁྱིམ་ཚང་ཕར་ཚུར་ད་བུ་ཡང་གཉིས་དེ་འདྲ་ཡོད་ན་ཁྱིམ་བགོ་བཤའ་རྒྱབ་བྱས་ཁྱིམ་གཉིས་ཆགས་ཡ་དེ་འདྲ་འདུག་བ། དེ་འདྲའི་ཡིན་དུས་ཁོ་གི་ནང་དེ་ལྟག་ཀ་ཚང་དང་ང་ཚོ་འོག་མ་ཚང་ང་ཚོ་དེ་འདྲའི་གོང་འོག་གི་ཁྱིམ་ཚང་གཉིས་རེད་གཉིས་ཆ་གཅིག་མ་ཁྱིམ་གཅིག་པ་ཡིན་རྒྱུ་གི་ཁྱིམ་ཚང་རེད་དེ་ཡིན་དུས་ངའི་ཨ་མ་དེ་ད་ལྟ་ང་ཚོ་ཨ་མཆོག་སྤྱི་བ་གི་ཡང་ཡང་ཚ་ཚ་མོ་ཆགས་བསྡད་བ་རེད་ངའི་པཱ་ལགས་དེ་ད་ཁོ་ཚོ་གི་ཁྱིམ་ཚང་བགོས་ཡ་དེ་ཆགས་བསྡད་བ་རེད་དེ་ཡིན་དུས་ང་ཚོ་ད་ལྟ་ཕ་ཡུལ་གི་ལུགས་སྲོལ་འདྲ་བོ་ཡིན་ན་ང་ཚོ་ད་ཅིག་མི་བདག་ཡིན་ལབ་ཡ་དེ་རེད། དེ་ནས་དེ་ཁོང་གིས་ལྔ་བཅུ་ང་བརྒྱད་ལོ་ལ་ད་དམག་མང་པོ་ཁྲིད་ནས་ད་ཐ་མ་དེ་ལ་དམག་འཐབ་ཧ་ལས་པ་མང་པོ་བྱས་ནས་དམག་མི་མང་ཉུང་ཡིན་ན་འདྲ་འཐབ་ཇུས་ཡིན་ན་འདྲ་ལག་ཆ་ཡིན་ན་འདྲ་གང་ལྟར་ཐ་མ་དེ་ལ་ཚང་མ་ཕམ་བྱས་ནས་དམག་ཚང་མ་ཚང་མ་སོ་སོའི་ནང་ལ་བཏང་ཁོ་མགོ་བཏགས་ཡིན་ལབ་ན་གང་ལྟར་རྡོག་རྡོག་དེ་ཁོ་མགོ་མ་བཏགས་པ་བྱས་རང་སྲེག་བྱས་རེད་ད་དེ། ང་ཚོ་གི་ཁྱིམ་ཚང་ཡིན་དེ་སྐབས་ལ་ངའི་པཱ་ལགས་ཀྱིས་དེའི་སྐོར་དཔེ་མང་པོ་བཤད་གི་རེད། ཨ་མཆོག་ཡུལ་ཚོའི་ནང་ལྔ་བཅུ་ང་གྲངས་ནང་རྒྱ་ནག་གི་དམག་མིར་ཁ་གཏད་ཀྱིས་ཨ་མཆོག་རྒྱ་རྒོལ་ཞེས་པའི་དམག་འཐབ་ཀྱི་ནང་སྐྱེས་པ་ཁྱོ་ག་མང་ཆེ་བ་འདས་གྲོངས་སུ་གྱུར་བའི་རྐྱེན་གྱིས་ཚེ་རིང་སྐྱིད་ལགས་ཀྱི་མི་ཐོག་དེར་ཨ་མྱེས་སམ། སྤོ་ལགས། མཐོང་མྱོང་མེད་པ་རེད། ངའི་པ་ལགས་གི་པ་ལགས་གི། ད་ངའི་པོ་པོ་ལབ་དགོས་རེད་པ། དེ་གི་མི་རབས་གཅིག་བ་ར་དེ་ང་ཚོའི་ཨ་མཆོག་ལ་ཞེ་དྲག་མཐོང་ཡ་མི་འདུག་ངས་ང་རང་གི་ད་ལྟ་ཨ་མྱེས་ལབ་གི་ད་བོད་སྐད་ནང་བཤད་ན་ང་ཚོའི་རྩོམ་ད་དེ་འདྲའི་བྲིས་དུས་ཅིག་མེས་པོ་ལབ་ཡ་དང་ཨ་མྱེས་ལབ་ཡ་དེ་འདྲའི་མང་པོ་འབྲི་གི་རེད་པ། ང་རྒྱ་གར་ལ་ཡོང་ནས་ང་ཚོའི་དེ་འདྲའི་གི་རྩོམ་ཅིག་བྲིས་ཡ་རག་བྱས་ནས་མེས་པོ་ལབ་ཡ་དེའི་སྐོར་ལ་བསམ་བློ་བཏང་དུས་སྐབས་ལ། ངས་མི་ཚེ་གི་ནང་ལ་མེས་པོ་ཟེར་ཡག་གི་ཨ་མྱེས་ཟེར་ཡག་གི་དང་ཡང་ན་པོ་པོ་ཟེར་ཡག་གི་ཚིག་དེ་མི་ཚེ་ལ་བེད་སྤྱོད་བཏང་མི་འདུག་ང་ལ་དེ་འདྲའི་གི་འབོད་ས་རག་མི་འདུག་རྗེས་ནས་མི་ཡོང་རྒྱུ་དེ་འདྲ་ལ་ངས་སྐད་ཆ་དྲི་གི་ཡོད་ག་འདྲ་ཟེར་ན་ང་དེ་གི་ཚོར་བ་དེ་སླེབས་རེད་པ་ཨ་ནི་ད་ང་ཚོའི་གྲོང་པ་གི་ནང་ལ་ཁྱིམ་ཚང་དྲུག་ཅུ་བདུན་ཅུ་ཅིག་ཡོད་ཀྱི་རེད་དེ་ཚོ་ཚང་མ་ལ་རྩིས་རྒྱག་དུས་སྐབས་ལ། ངའི་པ་ལགས་གི་ལོ་ཚད་ལས་རྒན་པ་གི་མི་ཡོད་རེད་དེ་ཨ་མཆོག་ལ་ཧ་ལས་པ་གི་དཀོན་པོ་རེད་འདུག་དེ་ག་རེ་བྱས་དཀོན་པོ་རེད་འདུག་ལབ་ན། ལྔ་བཅུ་ང་བརྒྱད་ལོའི་སྤྱི་ཟླ་གཉིས་པ་གི་ཚེས་བཅུ་གཅིག་གི་ཉིན་ལ་ང་ཚོ་སྔོན་མ་ལྔ་བཅུ་ང་བརྒྱད་ལོའི་སྔོན་ལ་ལུགས་སྲོལ་གཅིག་འདུག་ལབ་རྩེ། དེ་འདྲའི་ལབ་རྩེ་གཅིག་བབ་བློ་ལབ་ནས་ལབ་རྩེ་བསྟོད་ཀི་འདུག་ཚོ་བ་བརྒྱད་ཀྱི་ལབ་རྩེ་དེ་བསྟོད་རྒྱུའི་སྐབས་ལ་སྔོན་མ་ཡིན་ན་ད། ཚོ་བ་བརྒྱད་ཀྱི་ནང་ལོགས་ལ་ཁ་འཆམ་སྤྲེལ་འབྲིང་དགོས་ཡ་དང་དེ་འདྲའི་རྒད་པོ་རྒོད་པོ་དེ་ཚོ་གཏམ་བཤད་ཀི་ཡོད་ས་རེད་ལྔ་བཅུ་ང་བརྒྱད་ལོའི་གཉིས་པའི་བཅུ་གཅིག་གི་སྒང་ལ་ཨ་ནེ་རྒྱ། ད་བླ་མ་མང་པོ་བཟུང་ད། ཅིག་ཧ་ལས་པ་དཀའ་ལས་མང་པོ་དེ་འདྲའི་བྱུང་དེའི་སྐབས་ལ་ཨ་ནེ་ཨ་མཆོག་ཚོ་བ་བརྒྱད་ཀྱི་ལབ་རྩེ་དེ་བསྟོད་བཞིན་པའི་སྐབས་ལ་ཨ་ནི་རྒད་པོ་རྒོད་པོ་དེ་ཚོ་གཏམ་བཤད་བྱས་དེ་རིང་ནས་ཕྱི་ལོ་ལྔ་བཅུ་ང་བརྒྱད་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་གཅིག་ནས་ཨ་ནི་ང་ཚོས་དེའི་གུང་ཁྲན་ཏང་གི་དམག་མི་ལ་ཨ་ནི་དེའི་འཐབ་འཛིང་བྱེད་ཀྱི་ཡིན་ལབ་ནས་དམ་བཅའ་བཞག་ནས་དེ་ནི་དམག་མི་ཕལ་ཆེར་གཉིས་སྟོང་གསུམ་སྟོང་གཅིག་བསྡུས་ནས་ད་འཐབ་འཛིང་བྱེད་ཡག་གི་འགོ་བཙུགས་རེད་ལབ་ཀྱི་འདུག་འགོ་བཙུགས་དེའི་སྐབས་ལ་གཉིས་པའི་བཅུ་གཅིག་ནས་འགོ་བཙུགས་ནས་གཉིས་པའི་བཅུ་བཞི་གི་ཉི་མ་དེ་ལ་ཨ་ནི།

སྤྱི་བསང། རྨ་ཆུ་མཉམ་དུ་སྤྱི་བསང་དེ་འདྲའི་ཕུ་མུ་མཐུད་ནས་དམག་བརྒྱབ་བྱས་མཐའ་མ་དེ་ལ་ད་ལག་ཆ་མང་ཉུང་ད་དེ་འདྲའི་གི་ལྷ་ས་ལ་དང་མགོ་ལོག་དང་དེ་ཚོ་ཡིན་ན་དམག་མང་པོ་གི་ཕམ་ཡོད་པ་དང་དེ་ཚོ་མང་པོ་ཧ་གོ་བྱས་མཐའ་མ་དེ་ལ་དམག་མི་དེ་ཉུང་ཉུང་ཞིག་མ་གཏོགས་མ་ལྷག་པ་བྱས་དམག་མི་དེ་ཚོ་ཚུར་སོ་སོ་གི་ནང་ལ་བཏང། དེའི་སྐབས་དེ་ལ་ཁོ་བཟུང་བ་ཡིན་ན་དངུལ་ད་ཡང་འདི་འདྲའི་སྤྲད་གི་ཡིན་ལབ་ནས་ཁྱབ་བསྒྲགས་ཤུགས་ཆེ་གི་བར་ལ་སོང་དེ་འདྲའི་བྱས་བྱས་ཁོ་རང་གི་སྤུན་ཀྱག་ཚོའི་ནང་ལ་དང་ཨ་ནེ་ཁོ་རང་སང་ཉིན་མགོ་བཏགས་ཡིན་ལབ་ནས་ནི། དམག་མང་པོ་ལ་དེ་འདྲའི་དམག་མི་དེ་ཚོ་ལ་བརྡ་སྤྲད་ཨ་ནེ། ཕྱི་ཉིན་དེ་ལ་ཨ་ནེ་ཁོ་བསད་གི། མགོ་བཏགས་རེད་ལབ་ནས་བསད་གི་འགྲོ་དེ་ནི་ཁོ་རང་ཁོ་རང་རང་ཤི་རྒྱབ་རེད་ལབ་གི་འདུག་ད་དེ་ང་ཚོ་གི་ནང་དང་ཁ་ཐུག་འབྲེལ་བ་ཡོད་རྒྱུ་རེད་ང་ཚོ་ཨ་མཆོག་སྤྱི་པ་རེད་ད་ནང་བཞིན་གི་ངའི་པ་ལགས་གི་པ་ལགས་གི་ད་འདི་ད་ང་ཚོའི Grandfather ང་ཚོའི་པོ་པོ་ཡང་ན་ཨ་མྱེས་དེའི་རིགས་དེ་ཚོ་ཚང་མ་དེའི་སྐབས་དེ་ལ་ཨ་ནི། བསད་ཚར་འདུག་ཨ་ནི་ངའི་ཨ་མ་གི་པ་ལགས་དེ་ཚོ་ཡིན་ན་བཙོན་ཁང་ལ་དེ་ནི་ཕར་ཆེར་ལོ་དཔེ་མང་པོ་ལ་གཅིག་ཡིན་ས་རེད། བཙོན་ཁང་ནས་ཤི་མི་འདུག་ཚུར་གློད་བཀྲོལ་བཏང་ནས་ད་ལོ་གཅིག་གཉིས་ཟིན་མ་ཞིག་མ་དེ་ར་རྗེས་ནས་གྲོངས་སོང་རྒྱུ་འོང་དེ་འདྲ་རེད། ད་ཁྱེད་རང་གི་ནང་མི་ཆ་བཞག་པ་ཡིན་ན་ཨ་མཆོག་རྒྱ་རྒོལ་སྐབས་སུ་ཨ་ཁུ་གས། ཨ་ཁུ་དགུང་ལོ་ལྔ་བཅུ་ལ་གྲོངས་འདུག་ཨ་ནི་ད་ག་ནང་བཞིན་པ་ལགས་ཀྱི་པ་ལགས་ཨ་མྱེས་ནད་ལས་གྲོངས། ད་ཁྱིམ་ཚང་ལ་ཡང་དེ་འདྲའི་གི་གནས་ཚུལ་མང་པོ་ཅིག་བྱུང་འདུག། རྒྱ་ནག་གི་རིག་གནས་གསར་བརྗེ་ཟེར་གྱི་ད་ཆབ་སྲིད་ཀྱི་ལས་འགུལ་དེ་བྱུང་དུས་ཡང་དེའི་རྐྱེན་པས་མཉམ་དམག་གི་གནས་ཚུལ་དེ་ཚོའི་རྐྱེན་པས་དཀའ་ངལ་མང་པོ་ཅིག་འཕྲད་ཡོད་ཀྱི་རེད་པ་དེ་ཚོའི་སྐོར་ལ་ཡང་ག་རེ་ག་རེ་གོ་མྱོང་ཡོད།
རེད་ད་ལྟ་ངས་སྒང་ནས་གཅིག་བཤད་བརྗེད་ཤག་ད་ལྟ་ངའི་ཨ་ཁུ་དམག་དཔོན་བྱས་ནས་ཨ་མཆོག་གི་དམག་སྣེ་ཁྲིད་ནས་འགྲོ་ཡོད་ད་དེའི་སྐབས་ལ་ངའི་པ་ལགས་དེའི་སྐབས་དེ་ལ་ལོ་བཅུ་དྲུག་བཅུ་བདུན་ཙམ་རེད་ལབ་གི་འདུག་ཨ་ནི་ཁོང་དམག་མི་རྒྱལ་བའི་ཤིག་འདུག་ཨ་ཁུ་གིས། ཁྲིད་ནས་འགྲོ་རེད་ལབ་གི་འདུག་ཡིན་ན་ཡང་ཁོ་ཆུང་དྲགས་བྱས། གཅིག་ག་རེ་ལབ་དགོས་རེད། དམག་ལ་ཕར། འཛིང་ཡ་ལས་ལྷག་ག་ཡ་ཁོ་དཀའ་ལས་སྤྲད་གི་ཡོད་ས་རེད་ཆུང་དྲགས་བྱས་མི་ཚང་མ་གིས་ཁོ་ཡ་སྲུང་སྐྱོབ་འདྲ་པོ་བྱེད་དགོས་འདི་བྱུང་གི་ཡོད་ས་རེད། ཨ་ནི་ཐ་མ་གཅིག་ལ་ང་ཚོའི་གྲོང་པ་ལ་པོ་ལགས་གཅིག་ཡོད་རེད་ང་ཆུང་ཆུང་ཡིན་དུས་ང་ཚོས་ཁ་ལག་ཡག་པོ་བཟས་ན་འདྲ་ས་ཆ་གཞན་པ་ལ་གནས་མཇལ་དེ་འདྲའི་འགྲོ་ན་ག་དུས་ཡིན་ན་མཉམ་པོ་ཁུར་ཡོང་ས་དེ་འདྲའི་པོ་ལགས་ལབ་ནས་དེའི་སྐབས་དེ་ལ་ད་ཞུ་ལོ་ཆེན་པོ་ད་རེད་མི་འདུག་དེ་འདྲའི་གཅིག་ཡོད་རེད་ཨ་ནི་ངའི་པ་ལགས་ཀྱིས་སྒྲུང་བཤད་དུས་སྐབས་ལ་ཨོ་ཁོ་ངོ་མ་ང་ཚོ་དམག་མི་དེ་བོད་དམག་འཐབ་འཛིང་བྱེད་དུས་སྐབས་ལ་ཁོ། རྟ་གི་སྒང་ནས་ཟག་བྱས་རེད་བ་ངའི་པ་ལགས་རྟ་གི་སྒང་ནས་ཆུང་ཆུང་ཆུང་དྲགས་བྱས་རྟ་གི་སྒང་ནས་ཟག་ཨ་ནི། དེ་འདྲའི་བྱེད་དུས་སྐབས་ལ། ད་མི་ཚང་མ་དམག་ལ་འཛིང་ནས་བྱིའུ་གཅིག་ཡོད་པ་རེད་དེའི་བར་ལ་ཁོ་བདག་པོ་རྒྱག་མཁན་གང་སུ་ཡོད་པ་མ་རེད་ཨ་ནི། མི་དེ་གིས་ཁོ་བདག་པོ་རྒྱབ་ཨ་ནི་ང་ཡོད་བ་ང་གི་དུག་ལོག་གི་སྟེང་ནས་བཟུང་བྱས་རྟ་གི་སྒང་ལ་ཡར་གཡུགས་སོང་ལབ་ཀི་འདུག། ཨ་ནི་དེ་འདྲ་བྱས་ནི་ཁོ་སྐྱོབ་སོང་ལབ་ཀི་འདུག་དེ་བྱས་ནི་ཨ་ནི། རྩ་ཆེན་པོ་འདྲ་རྩིས་ཀི་རེད་འོང་ཆེ་ཁ་ལག་ད་དེ་འདྲ་ག་དུས་ཡིན་ན་སྐྱེ་ཀི་བྱེད་ཀི་རེད་དེ་དེ་ངའི་པ་ལགས་དཔེ་ལོ་ཆུང་ཆུང་རེད་འདུག་དེ་ནི། ཁོ་ལབ་ཀི་འདུག་ད་ཨ་ཁུ་གིས་ཁྱོ་ལོ་ཆུང་ལོ་ཆུང་དྲག་ནི་ངུ་ཤུ་དེ་འདྲ་རེད་འདུག་ད་ཁྱོ་ཨ་རྒྱི་མ་ནི་ཁྱོ། ཚུར་ནང་ལ་འགྲོ་ལབ་ནི་མ་ཕྱིས། དོ་ཨ་ནི་ཨ་ནི་ངའི་པ་ལགས་ཚུར་ནང་ལ་བཏང་སོང་ལབ་ཀི་འདུག། དེ་ངའི་པ་ལགས་ཡང་བསྐྱར་དེ་མང་པོ་བཤད་གི་རེད་དེའི་སྒྲུང་དེ་དེ་བྱས་ཨ་ནི་རིག་གནས་གསར་བརྗེ་གི་སྐབས་ལ་ད་མི་ཚང་མ་གཅིག་པ་རེད་ད་རིག་གནས་གསར་བརྗེ་གི་སྐབས་ལ་ད་ངའི་པ་ལགས་དང་ཨ་མ་ཁོ་ཚོ་ཐུག་ངའི་ཅོ་ཅོ་དེ་ཚོ་ཚང་མ་གི་འདི་འདྲའི་བྱས་འདུག་ཨ་ནི་ཡིན་ན་ངའི་ཨ་མ་གི་འདི་འདྲའི་ལབ་མྱོང་ཡོད་ང་ཆུང་ཆུང་ཡིན་དུས་ང་ང་ཚོའི་ད་ཕ་ཡུལ་གི་ཁང་པ་ད་དེ་ཚོ་ཕྱག་རྟགས་གི་གསང་སྤྱོད་དེ་དུས་ཐག་རིང་པོ་ལ་ཡོད་རེད་ར་ང་དགོང་དག་གསང་སྤྱོད་ལ་འགྲོ་ཕོད་གི་མི་འདུག་ང་ཞེད་གི་འདུག་ལབ་ན་ངའི་ཨ་མ་གི་རྟག་པར་ང་འདི་འདྲའི་ལབ་གི་རེད་ང་སྔོན་མ་པ་ལགས་འདི་འདྲའི་རིག་གནས་གསར་བརྗེའི་སྐབས་ལ། རྒྱ་མི་ལ་གཡོལ་བྱས་བྲག་ཁུང་ནང་ནས་ཟླ་བ་བརྒྱད་བསྡད་རེད་ལབ་སོང་རོ་བ། ད་འཐབ་རྩོད་བྱས་ནས་དེ་འདྲའི་སྔོན་མ་དེ་འདྲའི་རེད་ལབ་ནས། འཐབ་རྩོད་བྱས་དུས་སྐབས་ལ་པ་ལགས་བྲག་ཁུང་ནང་ནས་ཟླ་བ་བརྒྱད་བསྡད་རེད་དེའི་སྐབས་དེ་ལ་མོ། དགོང་དག། མཚན་དགོང་ཡར་ཁ་ལག་ཡར་སྐྱེལ་ཨ་ནི། ནམ་མ་ལངས་གོང་སྔོན་ལ་ཚུར་ཡོང་འདི་འདྲའི་བྱས་ན་མོ་ཅི་ཡང་ཞེད་གི་མི་འདུག་ཁྱོད་ཚོ་འདི་སྒོ་བར་དུ་འགྲོ་ཡ་ཞེད་གི་འདུག་ལབ་ནས་ང་རྟག་པར་དེ་འདྲའི་ལབ་མྱོང་ཡོད།

ལྔ་བཅུ་ང་བརྒྱད་འདི་འདྲའི་ལོ་མང་པོ་གི་རིང་ལ་ཨ་མཆོག་མི་དཔའ་བོ་དཔེ་མང་པོ་མཚམས་མཚམས་ནས་སྡེ་བ་སྡེ་བ་གི་དམག་ཚང་མ་མཉམ་དུ་བྱས་མཚམས་མཚམས་ནས་དཔའ་བོ་མང་པོ་མཉམ་དུ་བྱས་མཚམས་མཚམས་ནས་ཅིག་མནའ་ཡ་མནའ་བཅད་ལབ་དགོས་རེད་བ་མནའ་མཐུན་གི་གྲོགས་པོ་དེ་འདྲའི་མང་པོ་མཉམ་དུ་བྱས་ནས་རྒྱ་མི་གི་དམག་མི་ལ་ཐེངས་མ་ཧ་ལས་པ་མང་པོ་རྒོལ་འཛིང་བྱས་ཨ་ནི་མི་ཧ་ལས་པ་མང་པོ་བསད་བཞག་འདུག་ད་ལྟ་ངའི་གོ་ནོར་ཡིན་ན་རྒྱ་ནག་དབུས་གཞུང་གི་ཡིག་ཆ་གི་ནང་ལ་ཨ་མཆོག་ཟེར་ཡ་དེ་ལོ་རྒྱུས་ཀྱི་ཁྲོད་ཀྱི Black List ལབ་ཡ་ཞིག་ཡོད་པ་ས་གནས་དེ་ལ་ས་གནས་དེ་ནས remove དེ་བླངས་ཡོད་པ་མ་རེད་ལབ་གི་འདུག་ད་སྔོན་མ་ས་ཆ་མང་པོ་བླངས་ཚར་རེད་ད་ཨ་མཆོག་ད་ལྟ་ཡང་བླངས་ཡོད་པ་མ་རེད་ལབ་གི་འདུག་དེའི་རྐྱེན་གྱི་ཉིས་སྟོང་བརྒྱད་ཀྱི་ལོ་ལ་ངོ་རྒོལ་བྱས་དུས་སྐབས་དེ་ལ་ཉིས་སྟོང་བརྒྱད་ཀྱི་ལོ་ཨ་མཆོག་ཚོ་བ་བརྒྱད་ངོ་རྒོལ་བྱས་ཡ་ལ་གཏམ་བཤད་གྲལ་བསྒྲིགས་ནས་འགྲོ་གྲབས་བྱས་དེའི་སྐབས་ལ་ཨ་ནི། ད་ལྟ། མེ་སྒྱོགས་དེ་འདྲའི་དེ་སྒྱོགས་མདེལ་གཡོ་སྒྱུ་རླངས་འཁོར་དང་ཨ་ནི་དེ་འདྲའི་མང་པོ་ཡོང་བྱས་པས་ད་ཨ་མཆོག་གི་མཐའ་བསྐོར་ནས་ཡར་མར་ཡར་ཡར་འགྲོ་གི་མ་འཇུག་མར་མར་འགྲོ་གི་མ་འཇུག་དེ་འདྲའི་བྱས་ནས་མི་ཚང་མ་བཀག་རེད་ལབ་གི་འདུག་ཨ། དེའི་ནང་བཞིན་གྱི། ད། ང་ཚོ་ཨ་མཆོག་ལབ་ན་རྫོང་རྫོང་རིམ་པ་དེ་འདྲའི་མ་རེད་ཞིང་ཆེན་རིམ་པ་དེ་འདྲའི་མ་རེད་ཡུལ་ཚོ་ས་ཆ་ཆུང་ཆུང་ཅིག་རེད་ཡིན་ན་ཡང་ས་ཆ་འདི་གཅིག་པོ་གི་ནང་ནས་ད་ལྟ་བར་དུ་གྲྭ་པ་སློབ་མ་ན་གཞོན་འབྲོག་པ་དེ་འདྲའི་རྡོག་རྡོག་མི་བདུན་རང་ལུས་མེར་བསྲེགས་བཏང་ཡོད་པ་རེད། དེ་དང་ཕྱོགས་མཚུངས་ང་ཚོས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་གསན་པར་ཐུགས་རྗེ་ཆེ།